ཨ་རིའི་ལས་ཐོག་སྲིད་འཛིན་བྷའི་ཏྲེན་གྱི་གནང་སྟངས་ཀྱི་ཐད་ནས་སྲིད་འཛིན་བྷའི་ཏྲེན་ལ་ཁོང་རང་གི་མང་གཙོ་ཚོགས་པའམ Democrat ཚོགས་པའི་ནང་ལོགས་ནས་ཁོང་ཁྲོ་མུ་མཐུད་སྟངས་ཤིག་ནི་སྲིད་འཛིན་བྷའི་ཏྲེན་ལ་ཕྱི་ཟླ་བཅུ་གཅིག་གི་འོས་བསྡུ་དེ་ཡང་བསྐྱར་ཐོབ་པའི་ལས་འགུལ་སྤེལ་མཁན་གྱི་ཁོང་གི་ལས་བྱེད་དང་ལས་ཁུངས་ཀྱི་བསམ་ཡུལ་ལས་འདས་པ་ཞིག་ཆགས་ཡོད་པ་གསར་ཁང Reuters གིས་གནས་ཚུལ་ཞིག་སྤེལ་འདུག། གསར་ཁང་དེས་སྲིད་འཛིན་བཱའི་ཏིན་གྱི་འོས་བསྡུའི་ལས་འགུལ་གྱི་ལས་བྱེད་མཐོ་རིམ་བཅུ་ཕྲག་དང་འོས་བསྡུའི་ལས་བྱེད་དཀྱུས་མ་དང་འོས་ཤོག་འཕེན་མཁན་མི་མང་དང་སྲིད་དོན་གྱི་ལས་འགུལ་བ་སོགས་ཁྱོན་ལྔ་བཅུ་ལྷག་ལ་དྲི་རྩད་བྱེད་དུས། ཕཱ་ལེ་སི་ཐན་མི་རིགས་གཞིས་ཆགས་སའི་ས་ཆའི་མིང་ལ་གྷ་ཛཱ་ཟེར་བ་རུ་ཨིས་རལ་གྱིས་དྲག་པོའི་དམག་བརྒྱབ་བཞིན་པ་དེ་ལ་ཨ་རིའི་སྲིད་འཛིན་བཱའི་ཏིན་གྱི་གནང་སྟངས་ཀྱི་ཐད་ལ་སྲིད་འཛིན་བཱའི་ཏིན་ཨ་རིའི་སྲིད་འཛིན་ལ་དང་པོ་འཁོད་པ་འོས་ཤོག་འཕང་མཁན་ཁག་ཅིག་ཁོང་ཁྲོ་ཟ་ཡོད་པ་ཞིག། ག་ལེར་ཞི་བ་དང་ཡལ་བ། སྲིད་འཛིན་བཱ་ཏིན་གྱི་ལས་བྱེད་ཀྱིས་དགོངས་ཡོད་ན་ཡང་ཁོང་ཁྲོ་དེ་མུ་མཐུད་ནས་ཁོང་ཁྲོ་དེས་སྲིད་འཛིན་བཱ་ཏིན་ལ་ད་ལོའི་ཕྱི་ཟླ་བཅུ་གཅིག་གི་འོས་བསྡུ་ཐོབ་པར་མཁོ་བའི་རྒྱབ་སྐྱོར་ཕུལ་མཁན་ཉུང་དུ་གཏོང་ཉེན་གྱི་ཉེན་ཁ་ཞིག་འཕྲད་ཡོད་པ་དང་དེ་ལྟར་གྱི་ཉེན་ཁ་ཞིག་འཕྲད་པ་སྲིད་འཛིན་བཱ་ཏིན་གྱི་འོས་བསྡུའི་ལས་འགུལ་གྱི་ལས་ཁུངས་ཀྱིས་ངོས་བླངས་ཡོད་པ་དང་ཡིན་ན་ཡང་སྲིད་འཛིན་བཱ་ཏིན་བསྐྱར་དུ་ད་ལོའི་ཕྱི་ཟླ་བཅུ་གཅིག་གི་འོས་བསྡུ་དེའི་ཐོག་ནས་ཨ་རིའི་སྲིད་འཛིན་ལ་འདེམས་བསྐོ་ཡོང་བའི་ལས་འགུལ་སྤེལ་རྒྱུར་གནས་པའི་དཔལ་འབྱོར་འདུ་འགོད་ཉེ་དུས་གནང་བ་ཞིག་གི་སྐབས་སུ། དངུལ་བཏང་མཁན་ཕོན་ཆེ་བྱུང་སྟངས་ལ་གཟིགས་ན་སྲིད་འཛིན་བཱི་ཏེན་གྱི་ཚོགས་པ Democrat འམ་མང་གཙོ་ཚོགས་པའི་ནང་ཁོངས་ནས་སྲིད་འཛིན་བཱི་ཏེན་བསྐྱར་དུ་ཨ་རིའི་སྲིད་འཛིན་ལ་འདེམས་བསྐོ་ཡོང་བའི་རྒྱབ་སྐྱོར་གནང་མཁན་ཤུགས་ཆེན་པོ་ཡོད་པའི་དཔང་རྟགས་མངོན་གྱུར་ཡོད་པ་གསུངས་པ་བྲིས་བཞག་སྲིད་འཛིན་བཱི་ཏེན་གྱི་འོས་བསྡུའི་ལས་འགུལ་གྱི་ལས་ཁུངས་དང་རྒྱབ་སྐྱོར་བ་ཚོ་ལ་འདས་མ་ཐག་པའི་ཕྱི་ཟླ་དང་པོའི་ནང་ལ་ཨ་སྒོར་ས་ཡ་བཞི་བཅུ་ཞེ་གཉིས་ཙམ་གྱི་ཞལ་འདེབས་བྱུང་བ་དང། མང་གཙོ་ཚོགས་པའི་ཁ་གཏད་ཚོགས་པ Republican ནམ་སྤྱི་མཐུན་ཚོགས་པ་ཕྱི་ཟླ་བཅུ་གཅིག་གི་འོས་བསྡུའི་ནང་ལ་ཕམ་ཉེས་བཏང་ཐུབ་པའི་ལས་འགུལ་སྤེལ་རྒྱུར་མང་གཙོ་ཚོགས་པ་ལ་འགྲོ་སོང་བཏང་ཡག་ལ་ཁོང་ཚོའི་ཕྱག་ཏུ་དངུལ་རྗེན་པ་རང་ཨ་སྒོར་ས་ཡ་བརྒྱ་དང་སུམ་ཅུ་ཙམ་ཡོད་པ་གཟའ་འཁོར་སྔ་མར་གསུངས་ཡོད་པ་རེད་འདུག། ཡིན་ནའི་སྲིད་འཛིན Biden གྱི་འོས་བསྡུའི་ལས་འགུལ་གྱི་ལས་ཁུངས་ཀྱི་ཟུང་འབྲེལ་ཚོགས་གཙོ Mitch Landrieu ཞུ་བས། Reuters ལ་གསུངས་ཡོད་གསལ་ལ་སྲིད་འཛིན་བྷའི་ཏིན་གྱིས་ཨིས་རལ་དང་ཧ་མཱས་ཀྱི་དམག་འཐབ་ཐད་ལ་གནང་སྟངས་ལ་སྲིད་འཛིན་བྷའི་ཏིན་གྱི་ཚོགས་པའི་ནང་ཁོངས་ནས་རླུང་མུ་མཐུད་སྟངས་དེས་འོ་བརྒྱལ་བཟོས་ཡོད་པ་དང་ཡིན་ན་ཡང་ད་ལོའི་ཕྱི་ཟླ་བཅུ་གཅིག་གི་འོས་བསྡུ་དེ་གོང་ལ་རླུང་བྱེད་མཁན་ཚོའི་བློ་གཡེང་དང་བློ་འཚབ་མེད་པ་བཟོ་རྒྱུར་དུས་ཚོད་ཡོད་པས་འོས་ཤོག་འཕེན་མཁན་དེ་ཚོའི་བློ་གཡེང་དང་རླུང་དེ་ཚོ་མེད་པ་བཟོ་རྒྱུར་སྲིད་འཛིན་བྷའི་ཏིན་གྱི་འོས་བསྡུའི་ལས་འགུལ་གྱིས་ལས་འགུལ་ཤུགས་ཆེན་པོ་རིང་མིན་སྤེལ་རྒྱུ་དང་ལྷག་པར་དུ་ལོ་གཞོན་པ་ཚོ་ལ་འབྲེལ་བ་ཤུགས་ཆེན་པོ་སྤེལ་རྒྱུ་ཞིག་གསུངས་ཡོད་པ་རེད་འདུག། ཨིས་རལ་གྱིས་ཕཱ་ལེ་སི་ཐན་གྱི་སྲིད་དང་དྲག་པོའི་ཚོགས་པ་ཧ་མ་སི་ཟེར་བ་དེ་རྩ་མེད་གཏང་རྒྱུ་ཡིན་ཟེར་ནས་ཕཱ་ལེ་སི་ཐན་གྱི་མི་རིགས་གཞིས་ཆགས་སའི་ལུང་པ་གྷ་ཛ་ལ་དམག་བརྒྱབ་ནས་ཕཱ་ལེ་སི་ཐན་གྱི་ཞི་བའི་མི་དམངས་ལ་ཤི་རྨས་རྒྱ་ཆེ་དང་གཏོར་བཤིག་རྒྱ་ཆེ་བཏང་དང་གཏོང་བཞིན་པའི་དམག་འཐབ་དེར་ཕྱི་ཟླ་གཉིས་པའི་ཟླ་དཀྱིལ་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་བདེ་འཇགས་ལས་འཛིན་ལྷན་ཚོགས་སུ་སྲིད་འཛིན་བཱ་ཏིན་གྱིས་དབུ་ཁྲིད་པའི་ཨ་རིའི་གཞུང་གིས་འཕྲལ་སེལ་རིང་གི་མེ་འཕེན་མཚམས་འཇོག་བྱ་བའི་གྲོས་འཆར་འབུལ་ལམ་གནང་ཡོད་པ་དང་ཡིན་ནའི། དམག་འཐབ་དེ་ལ་གཏན་གྱི་མེ་འཕེན་མཚམས་འཇོག་བྱ་བའི་རྒྱལ་ཚོགས་ཀྱི་གྲོས་ཆོད་རིགས་ཨ་རིའི་དགག་བྱའི་དབང་ཚད་བེད་སྤྱོད་བཏང་ནས་བཀག་ཡོད་པ་དང། ཨི་སི་རལ་དང་ཧ་མས་ཀྱི་དམག་འཐབ་འདིའི་སྐབས་སུ་ཨ་རིའི་མཐུན་ཕྱོགས་རྒྱལ་ཁབ་ཨི་སི་རལ་ལ་སྲིད་འཛིན་བཱ་ཏིན་གྱིས་དབུ་ཁྲིད་པའི་ཨ་རིའི་གཞུང་གིས་རྒྱབ་སྐྱོར་གནང་པ་དེའི་ཐད་ལ། སྲིད་འཛིན་བཱ་ཏིན་གྱི་ཚོགས་པ Democrats སམ་མང་གཙོ་ཚོགས་པའི་ནང་ཁོངས་མི་དུམ་བུར་ཐེབས་པ་ཞིག་བྱུང་ནས་ཨི་སི་རལ་གྱི་མི་རིགས་ཇིའུ་ཡ་ཧུ་དཱིའི་མི་རྒྱུད་ཨ་རི་བའི་གྲས་ནས་མང་གཙོ་ཚོགས་པ་ལ་རྒྱབ་སྐྱོར་བྱེད་མཁན་མང་པོ་ཞིག་གིས་སྲིད་འཛིན་བཱ་ཏིན་གྱི་གནང་སྟངས་ལ་རྒྱབ་སྐྱོར་སྤེལ་བ་དང། ཡིན་ནའི་མང་གཙོ་ཚོགས་པའི་ཕྱོགས་གཏོགས་མིའི་ནང་ནས་གཞོན་པ་དང་མི་རིགས་ནག་པོ་སོགས་པ་མི་དཀར་པོ་མིན་པའི་གྲས་ཀྱི་མི་མང་པོ་དང་གཞན་ཁག་གཅིག་གིས་གྷ་ཛའི་ས་ཐོག་ལ་ཨི་སི་རེལ་གྱི་བཙན་རྒོལ་གྱིས་ཕཱ་ལེ་སི་ཐན་གྱི་མི་མང་ཕོན་ཆེ་ལ་འཆི་རྨས་དང་གཏོར་བཤིག་དང་སྡུག་བསྔལ་རྒྱ་ཆེ་བཟོ་སྟངས་སེམས་ཀྱིས་མ་བཟོད་པར་སྲིད་འཛིན་བཱ་ཏིན་གྱི་གནང་སྟངས་ལ་དགག་བྱ་བྱས་པ་བྱུང་གི་ཡོད་པ་རེད་འདུག། ཕྱི་ལོ་ཉིས་སྟོང་ཉི་ཤུར་སྲིད་འཛིན་བྷའི་ཏིན་ཨ་རིའི་སྲིད་འཛིན་ལ་འོས་འདེམས་ཐོག་མར་བྱུང་དུས་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ནས་ཉིས་སྟོང་གཉིས་ཀྱི་བར་ལ་སྐྱེས་པའི་མི་རབས་གཞོན་པའི་སྡེ་ཚན་ཨིན་སྐད་དུ Generation Z ཟེར་བ་དང་ཡང་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཅིག་ནས་དགུ་བཅུ་གོ་དྲུག་གི་བར་ལ་སྐྱེས་པའི་མི་རབས་གཞོན་པའི་སྡེ་ཚན་ཨིན་སྐད་དུ་མིང་ལ Millennial འབོད་པའི་མི་རབས་གཞོན་པའི་སྡེ་ཚན་དེ་གཉིས་ཀྱི་ཕོན་ཆེན་པོ་ཞིག་གིས་སྲིད་འཛིན་བྷའི་ཏིན་ལ་རང་རང་གི་འོས་ཤོག་འཕངས་ཡོད་པ་དང་སྙན་ཐོ་དེར་གཞིགས་ན་མི་རབས་གཞོན་པའི་སྡེ་ཚན་དེ་གཉིས་ཀྱིས། Trump ལས Biden ལ་རྒྱབ་སྐྱོར་ཆེ་བ་ཞུས་ཡོད་པའི་གནས་ཚུལ་ཡོད་པ་དང། ཡིན་ནའི Israel གྱིས་དམག་བརྒྱབ་ནས་གྷ་ཛའི་ས་ཐོག་ལ Palestine མི་རིགས་ལ་ཤི་རྨས་དང་གཏོར་བཤིག་དང་སྡུག་བསྔལ་ཆེན་པོ་ད་དུང་མུ་མཐུད་བཞིན་པ། དེའི་ཐད་ནས་སྲིད་འཛིན Biden ལ་ད་ཆ་དད་པ་ཡིད་ཆེས་བརླག་པའི་གདངས་གཏང་མཁན་བྱུང་བཞིན་པ་དང་ཡང་ཕྱི་ལོ་ཉིས་སྟོང་ཉི་ཤུར་སྲིད་འཛིན Biden ཨ་རིའི་སྲིད་འཛིན་ལ་འདེམས་བསྐོ་ཡོང་བའི་འོས་ཤོག་ཕོན་ཆེ་འཕངས་མཁན་གྱི་ཨ་རིའི་རྒྱལ་འབངས་ནང་ནས་མི་རིགས་ནག་པོ་དང། ཁ་ཆེ་བ་ཨ་རབ་སོགས་པ་གཞན་བྱུང་པ་ཚོ་ནས་གྷ་ཛའི་ད་ལྟའི་གནས་སྟངས་ཀྱི་ཐད་ནས་སྲིད་འཛིན་བ་ཏིན་ལ་སྔར་གྱི་དད་པ་ཡིད་ཆེས་བརླག་པའི་གནས་སྟངས་ཤིག་ཤར་ཡོད་པའི་གནས་སྟངས་ལ་གཟིགས་ན། ཨ་རིའི་གྲོང་ཁྱེར Detroit རུ་མི་རྒྱུད Palestinian ཡིན་མཁན་གྱི་ཨ་རི་བ་མིག་གི་ཨེམ་ཆི Abdul Rahman Hammad ལྟ་བུས་གསུངས་པར། བ་ཏིན་གྱིས་ངའི་མི་རིགས་དང་ངའི་མི་རིགས་ཀྱི་ཤ་ཁྲག་འགྲོ་བ་མིའི་ཡིན་པ་རྩིས་ཀྱི་ཡོད་ན་མེད་ན་ཧ་གོ་གི་མི་འདུག་གསུངས་ཁར། ཨ་རིའི་མངའ་སྡེ Michigan དུ། བ་ཏིན་གྱི་ཚོགས་པའི་འོས་བསྡུའི་ཇུས་སྒྲིག་མཁན་ཨ་བཱས་ཨ་ལ་ཝེ་ལྟ་བུས་གསུངས་པར། སྲིད་འཛིན་བ་ཏིན་གྱི་སྐུ་བཅར་མི་ཚོས་ཁོ་ཚོའི་འོས་བསྡུའི་ལས་འགུལ་གྱི་ལས་བྱེད་ཚོ་ལ་སློབ་གསོ་ཏོག་ཙམ་བརྒྱབ་བྱས་ཐབས་ལམ་མ་འདྲ་ཞིག་མ་གཉེར་བ་ཡིན་ན། དེས་མི་ཤི་གན་ནང་ནས་ཁོང་ལ་འོས་ཤོག་འཕེན་མཁན་ལྟེ་བ་ཚོ་ཤོར་ནས་ཨ་རིའི་སྲིད་འཛིན་རྗེས་མ་ལ་ཁྲམ་འཁོད་པ་ཞིག་ཆགས་རྒྱུའི་སློབ་གསོ་བཏང་པ་ཞིག་ང་ལ་གོ་གི་འདུག་གསུངས། ཡང་མངའ་སྡེ་ཁན་ཐ་ཀི་ནས་སྲིད་འཛིན་སྦཱེ་ཏན་ལ་མི་རིགས་ནག་པོའི་འོས་ཤོག་ཐོབ་པའི་ལས་འགུལ་འགོ་ཁྲིད་བྱེད་མཁན་གྱི་སི་ལིན་མུ་ཐེ་མ་རི་ལྟ་བུས་གསུངས་པ་ཞིག་ལ། སྲིད་འཛིན་སྦཱེ་ཏན་ཕྱི་ལོ་ཉིས་སྟོང་ཉི་ཤུར་ཨ་རིའི་སྲིད་འཛིན་ལ་འཁོད་པའི་འོས་ཤོག་འཕངས་མཁན་ཚོ་ཁོང་གིས་རྦད་ཡ་མེད་རེད་བཞག་ཁོང་གིས་ཕཱ་ལོ་སི་ཏན་གྱི་མི་རིགས་ཀྱི་དཀའ་ངལ་བསམ་ཤེས་མ་ཐུབ་ན་ཨ་རིའི་ནང་གི་མི་རིགས་ནག་པོའི་དཀའ་ངལ་ནམ་ཡང་རྟོགས་ཐུབ་ཀྱི་མ་རེད་སོགས་གསུངས་བཞག། ཨ་རིའི་རྒྱལ་འབངས་མི་རིགས་ནག་པོ་ཁ་ཤས་ཀྱིས་ཕཱ་ལེ་སི་ཐན་གྱི་མི་རིགས་ཀྱི་སྡུག་པོ་མྱོང་བཞིན་པ་ཚོ་ནི་མི་རིགས་ནག་པོས་མྱོང་པའི་སྡུག་པོ་དང་འདྲ་པོ་ཚོར་ནས་ཕཱ་ལེ་སི་ཐན་ལ་གདུང་ཤུགས་མཉམ་སྐྱེད་དང་རྒྱབ་སྐྱོར་གནང་གི་ཡོད་པ་རེད་འདུག་དེ་ལྟར་སྲིད་འཛིན་སྦཱི་ཏན་ལ་རྒྱབ་སྐྱོར་ཞུ་མཁན་ཚོར་བློ་འཚབ་དང་བློ་གཡེང་ཡོད་པ་ཚོ་སྣང་མེད་བཏང་བ་ཡིན་ན། སྲིད་འཛིན་སྦཱི་ཏན་བསྐྱར་དུ་ཨ་རིའི་སྲིད་འཛིན་ལ་འོས་འདེམས་ཡོང་བ་གནང་དོན་ཐད་ནོར་འཁྲུལ་ཆགས་ཉེན་དང་ཕྱི་ལོ་ཉིས་སྟོང་དང་ཉིས་སྟོང་བཅུ་དྲུག་གི་ལོ་ལ་སྲིད་འཛིན་བྷ་ཏིན་གྱི་མང་གཙོ་ཚོགས་པའི་ཨ་རིའི་སྲིད་འཛིན་གྱི་འོས་མི་ཨལ་གྷོར་དང་ཧི་ལ་རི་ཁིན་ཏིན་གཉིས་པོས་རང་གི་རྒྱབ་སྐྱོར་བ་དང་རང་གི་ཚོགས་པའི་ནང་ནས་རང་ལ་ཡིད་མ་ཚིམ་པ་བྱུང་བའི་བརྡ་རྟགས་ཡ་མེད་བཏང་བའི་མཇུག་ལ་རང་ཉིད་ལ་ཕམ་ཉེས་བྱུང་ཡོད་པས་ད་ལྟའི་བརྡ་རྟགས་དེ་ཚོ་ཡ་མེད་བཏང་ན། སྲིད་འཛིན་བྷ་ཏིན་གྱི་འོས་བསྡུའི་ལས་འགུལ་ལ་ཉེན་ཁ་ཅན་ཡིན་པ་ཨ་རབ་མི་རྒྱུད་ཀྱི་ཨ་རིའི་བསྟི་གནས་ཤིག་བཙུགས་མཁན་དང་ཡུན་རིང་པོ་ནས་མང་གཙོ་ཚོགས་པ་ལ་རྒྱབ་སྐྱོར་སྤེལ་མཁན James Zogby ཞུ་བས་གསུངས་ཡོད་པ་རེད་འདུག་གོང་ཞུས་ཀྱི་གནས་ཚུལ་ནི Reuters གསར་ཁང་གི་གནས་ཚུལ་ནས་ཕྱོགས་བསྡུས་ཞུས་པ་ཞིག་ཡིན།